ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། ཉེ་ཆར་ཏོག་དབྱིབས་ན་ཚ་གསར་པ Omicron ཟེར་བ་དེ་ཐོན་རྗེས་ཆུ་ཚོད་བཞི་བཅུ་ཞེ་བརྒྱད་ནང་ཨོ་སི་ཀྲི་ལི་ཡ་ཡིས་ན་ཚ་དེ་ལ་གདོང་ལེན་བྱེད་སྟངས་དང། ས་མཚམས་སྒྲིག་གཞི་བཅས་ཀྱི་སྐོར་ཛ་དྲག་ཚོགས་འདུ་ཐེངས་གཉིས་འཚོགས་ཡོད་འདུག། རེས་གཟའ་མིག་དམར་ཉིན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་བློན་ཆེན་ལྷན་ཚོགས་འཚོགས་ཡོད་པ་དང་ཧྥེ་ཌེ་རལ་གཞུང་འཛིན་ཚོགས་པ་ཡི་འཕྲོད་བསྟེན་བློན་ཆེན་གྷི་རེག་ཧན་ཏི་མཆོག་གིས། ཨོ་སི་ཁྲུ་ལི་ཡ་ཡི་ས་མཚམས་བཀག་སྡོམ་སྒྲིག་གཞི་སྐོར་ད་ལྟའི་ཆར་འགྱུར་བ་གང་ཡང་ཕྱིན་མེད་སྐོར་བརྗོད་འདུག་གཞན་ཡང་ཨོ་སི་ཁྲུ་ལི་ཡ་ཡི་འཕྲོད་བསྟེན་འགོ་ཁྲིད་ཚོ་ཡི་ཚོགས་འདུ་ཞིག་འཚོགས་ནས་ཏོག་དབྱིབས་ནད་ཡམས་གསར་པ་ཨོ་མི་ཁོ་རོན་ལ་གདོང་ལེན་ཆེད་ཟུར་བཀག་གི་སྒྲིག་གཞི་དམ་དུ་གཏོང་དགོས་མེད་དང། ཨོ་སི་ཁྲུ་ལི་ཡ་ཡི་མཚོ་འགྲམ་དུ་འབྱོར་བའི་འགྲུལ་པ་རྣམས་ལ་ས་མཚམས་དམ་བསྒྲགས་སྐོར་ཐག་གཅོད་བྱས་ཡོད་འདུག། ཨོ་སི་ཀྲི་ལི་ཡའི་སྲིད་བློན་སི་ཀོ་ཏི་མོ་རི་སོན་མཆོག་གིས་གཟའ་ཟླ་བ་ཉིན་བདེ་འཇགས་ལྷན་ཚོགས་ཞིག་ཚོགས་ཡོད་སྐོར་གསལ་བསྒྲགས་དང། དེའི་རྗེས་བདུན་ཕྲག་འདི་ཡི་རེས་གཟའ་མིག་དམར་ཉིན་རྒྱལ་ཡོངས་བློན་ཆེན་ལྷན་ཚོགས་ཞིག་ཚོགས་ནས་ཏོག་དབྱིབས་ནད་ཡམས་གསར་པ་འདི་ཡི་ཤུགས་རྐྱེན་སྐོར་དཔྱད་ཞིབ་བྱས་ཡོད་འདུག་རེས་གཟའ་ཟླ་བ་ཉིན་གསར་འགོད་ལྷན་ཚོགས་ཞིག་གི་ཐོག་ཨོ་སི་ཀྲི་ལི་ཡའི་འཕྲོད་བསྟེན་བློན་ཆེན་གྷི་རེག་ཧན་ཏི་མཆོག་གིས

ཁོང་གིས་ང་ཚོ་ནི་ཉེ་བའི་ཆར་ཨིས་རལ་གྱི་རྗེས་སུ་འཛམ་གླིང་ནང་ཏོག་དབྱིབས་འགོག་ཁབ་གསར་ཤོས་རྒྱབ་གྲུབ་པའི་རྒྱལ་ཁབ་ཞིག་ཆགས་ཡོད།
ད་དུང་འགོག་ཁབ་ཀྱི་ལས་རིམ་གོང་མཐོར་གཏོང་ཆེད། ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་སུ་འགོག་ཁབ་གྲངས་བཞི་འབུམ་ཆིག་ཁྲི་ལྔ་སྟོང་ཙམ་དབོར་འདྲེན་བྱས་ཡོད་སྐོར་འགྲེལ་བརྗོད་གནང་འདུག་ཡང་སྨན་བཅོས་འགན་འཛིན་ཕཱལ་ཁེ་ལི་ལགས་ཀྱིས། མོ་ཌར་ནཱ་དང་ཧྥི་ཛ་སྨན་ཁབ་ཀྱིས། ཏོག་དབྱིབས་ནད་ཡམས་གསར་པ་འདི་ལ་ཕན་ནུས་ཉུང་བ་ཐོན་གྱི་ཡོད་མེད་བདེན་དཔང་མེད་སྐོར་གསུངས་འདུག།

སྨན་ཁབ་བྱེ་བྲག་པ་ཞིག་བཟོ་རྒྱུ་ཕན་ཐོགས་ཆགས་ཀྱི་རེད་ཅེས་གསུངས་འདུག་ཨོ་སི་ཀྲི་ལི་ཡ་གཞུང་གིས་མ་འོངས་པར་རྒྱལ་སྤྱི་ཡི་འགྲུལ་པ་ཚོ་ལ་ཟུར་བཀག་གི་སྒྲིག་གཞི་ཞིག་བཟོ་སྲིད་པའི་ཉེན་བརྡ་དང། དེའི་ནང་རྒྱལ་སྤྱི་ཡི་འགྲུལ་པ་ཚང་མ་དུས་ཡུན་ཆུ་ཚོད་བདུན་ཅུ་དོན་གཉིས་རིང། ཟུར་བཀག་ལ་ངེས་པར་དུ་སྡོད་དགོས་པའི་གཏན་འབེབས་སོགས་ཚུད་ཡོད་འདུག། ཉེ་ཆར་ཏོག་དབྱིབས་ན་ཚ་གསར་པ་ཨོ་མེ་ཁོ་རོན་ཟེར་བ་དེ་ཐོན་རྗེས་ཆུ་ཚོད་བཞི་བཅུ་ཞེ་བརྒྱད་ནང་ཨོ་སི་ཀྲི་ལི་ཡ་ཡིས་ན་ཚ་དེ་ལ་གདོང་ལེན་བྱེད་སྟངས་དང། ས་མཚམས་སྒྲིག་གཞི་བཅས་ཀྱི་སྐོར་ཛ་དྲག་ཚོགས་འདུ་ཐེངས་གཉིས་ཚོགས་ཡོད་འདུག། རེས་གཟའ་མིག་དམར་ཉིན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་བློན་ཆེན་ལྷན་ཚོགས་འཚོགས་ཡོད་པ་དང་ཧྥེ་ཌེ་རལ་གཞུང་འཛིན་ཚོགས་པ་ཡི་འཕྲོད་བསྟེན་བློན་ཆེན་གྷི་རེག་ཧན་ཏི་མཆོག་གིས། ཨོ་སི་ཁྲུ་ལི་ཡ་ཡི་ས་མཚམས་བཀག་སྡོམ་སྒྲིག་གཞི་སྐོར་ད་ལྟའི་ཆར་འགྱུར་བ་གང་ཡང་ཕྱིན་མེད་སྐོར་བརྗོད་འདུག་གཞན་ཡང་ཨོ་སི་ཁྲུ་ལི་ཡ་ཡི་འཕྲོད་བསྟེན་འགོ་ཁྲིད་ཚོ་ཡི་ཚོགས་འདུ་ཞིག་འཚོགས་ནས་ཏོག་དབྱིབས་ནད་ཡམས་གསར་པ་ཨོ་མི་ཁོ་རོན་ལ་གདོང་ལེན་ཆེད་ཟུར་བཀག་གི་སྒྲིག་གཞི་དམ་དུ་གཏོང་དགོས་མེད་དང། ཨོ་སི་ཁྲུ་ལི་ཡ་ཡི་མཚོ་འགྲམ་དུ་འབྱོར་བའི་འགྲུལ་པ་རྣམས་ལ་ས་མཚམས་དམ་བསྒྲགས་སྐོར་ཐག་གཅོད་བྱས་ཡོད་འདུག། ཨོ་སི་ཀྲི་ལི་ཡའི་སྲིད་བློན་སི་ཀོ་ཏི་མོ་རི་སོན་མཆོག་གིས་གཟའ་ཟླ་བ་ཉིན་བདེ་འཇགས་ལྷན་ཚོགས་ཞིག་ཚོགས་ཡོད་སྐོར་གསལ་བསྒྲགས་དང། དེའི་རྗེས་བདུན་ཕྲག་འདི་ཡི་རེས་གཟའ་མིག་དམར་ཉིན་རྒྱལ་ཡོངས་བློན་ཆེན་ལྷན་ཚོགས་ཞིག་ཚོགས་ནས་ཏོག་དབྱིབས་ནད་ཡམས་གསར་པ་འདི་ཡི་ཤུགས་རྐྱེན་སྐོར་དཔྱད་ཞིབ་བྱས་ཡོད་འདུག་རེས་གཟའ་ཟླ་བ་ཉིན་གསར་འགོད་ལྷན་ཚོགས་ཞིག་གི་ཐོག་ཨོ་སི་ཀྲི་ལི་ཡའི་འཕྲོད་བསྟེན་བློན་ཆེན་གྷི་རེག་ཧན་ཏི་མཆོག་གིས australia to yu neon sa ba om corona to go shu shaju ingo regional do we are one of the most recently and freshly vaccinated societies in the world and we after israel are one of the earliest nations in the world to have commenced a whole of country booster program uh, with over 415,000 boosters already delivered in Australia.
ཁོང་གིས་ང་ཚོ་ནས་ཉེ་ཡི་ཆ་ཨིས་ར་ཨེལ་གྱི་རྗེས་སུ་འཛམ་གླིང་ནང་ཏོག་དབྱིབས་འགོག་ཁབ་གསར་ཤོས་རྒྱབ་ཐུབ་པའི་རྒྱལ་ཁབ་ཞིག་ཆགས་ཡོད། ད་དུང་འགོག་ཁབ་ཀྱི་ལས་རིམ་གོང་མཐོར་གཏོང་ཆེད། ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་སུ་འགོག་ཁབ་གྲངས་གཞི་འབུམ་གཅིག་ཁྲི་ལྔ་སྟོང་ཙམ་དབོར་འདྲེན་བྱས་ཡོད་སྐོར་འགྲེལ་བརྗོད་གནང་འདུག་ཡང་སྨན་བཅོས་འགན་འཛིན་ཕཱལ་ཁེ་ལི་ལགས་ཀྱིས། མོ་ཌར་ནཱ་དང་ཧྥི་ཟ་སྨན་ཁབ་ཀྱིས། ཏོག་དབྱིབས་ནད་ཡམས་གསར་པ་འདི་ལ་ཕན་ནུས་ཉུང་བ་ཐོན་གྱི་ཡོད་མེད་བདེན་དཔང་མེད་སྐོར་གསུངས་འདུག།

སྨན་ཁབ་ཤེད་དྲག་པ་ཞིག་བཟོ་རྒྱུར་ཕན་ཐོགས་ཆགས་ཀྱི་རེད་ཅེས་གསུངས་འདུག་ཨོ་སི་ཀྲི་ལི་ཡ་གཞུང་གིས་མ་འོངས་པར་རྒྱལ་སྤྱི་ཡི་འགྲུལ་པ་ཚོ་ལ་ཟུར་བཀག་གི་སྒྲིག་གཞི་ཞིག་བཟོ་སྲིད་པའི་ཉེན་བརྡ་དང། དེའི་ནང་རྒྱལ་སྤྱི་ཡི་འགྲུལ་པ་ཚང་མ་དུས་ཡུན་ཆུ་ཚོད་བདུན་ཅུ་དོན་གཉིས་རིང་ཟུར་བཀག་ལ་ངེས་པར་དུ་སྡོད་དགོས་པའི་གཏན་འབེབས་སོགས་ཚུད་ཡོད་འདུག། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།